རྟོགས་པའི་གནས་ཀྱི་གཙོ་བོ་གོ་ལ་མི་ཤེས་པ་གོ་བྱ་བྱ་རེད་ད་དཔེར་བརྗོད་ན་ཞེས་འདུག་ཅེས་དང། མུ་ཏིག་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་པོ་དེ་ངོས་འཛིན་བྱེད་ཀྱི་རེད། དཔེར་བརྗོད་ན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པ། རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ། རང་གི་མཚན་ཉིད་ཀྱིས་གྲུབ་པ་བཀག་པ་ན། རྟོགས་པ་ལ་བུམ་པ་མ་ཡིན་པ་ལོག་པར་སྣང་བ་ཟེར་དུས་རང་ལྡོག་ཁོ་ར་བ། རང་ལྡོག་ཁོ་རྟག་པ་རེད་དེ་ར་བ། རེད་པ། རྟོག་པ་ལ་བུམ་པ་མ་ཡིན་པ་ལོག་པར་སྣང་བ་ཁོའི་མཚན་གཞི་ལ། རྟག་དངོས་གཉིས་ཀ་ལ་ཡོང་གི་རེད་བ། ཡོང་བ་ག་རེ་ཟེར་ན་བུམ་པའི་དོན་སྤྱི་དེ་ཡང་རྟོག་པ་ལ་བུམ་འཛིན་རྟོག་པ་ལ་བུམ་པ་རང་སྣང་གི་རེད་བ། བུམ་པའི་དོན་སྤྱི་དེ་བུམ་འཛིན་རྟོག་པ་ལ་བུམ་པ་ཨ་སྣང་བུམ་པར་ཨ་སྣང། སྣང་ཡོད་དེ་ད་བུམ་པ་ཡིན་པ་སྣང་ཡོད་དེ་ད་བུམ་པ་མ་ཡིན་པ་ཁོ་ལས་ལོག་པར་སྣང་ཡོད་ཕྱིར། སྣང་བ་རེད་བ། དཀར་བ་དང་གར་དང་གསེར་བུམ་དང་ཟངས་བུམ་ལ་སོགས་པ་དེ་དག་ཀྱང་བུམ་འཛིན་རྟོག་པ་ལ།

བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་ཡང་ཟས་གོ་དོན་དག་མི་སྲིད་རང་གི་མཚན་ཉིད་གྲུབ་པའི་བུམ་པ་ཁོ་རང་ཡང་སྲིད་ཀྱི་ཨ་རེ། བུམ་པ་དེ་རང་གི་མཚན་ཉིད་ཀྱིས་གྲུབ་པའི་བུམ་པ་ཡིན་པ་ཐག་ཆོད་པ་བྱས། བྱས་ནས་བུམ་འཛིན་རྟོག་པ་ལ་ག་རེ་ཡིན་པ་སྣང་གི་ཟེར་ན་བུམ་པ་མ་ཡིན་པ་ལས་ལོག་པ་ཡིན་པར་སྣང་བའི་ཕྱིར། སྣང་བ་ཡིན་ཙང་གསེར་བུམ་ཆོས་ཅན། རང་གི་མཚན་ཉིད་ཀྱིས་གྲུབ་པའི་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་དེ་ཡིན་པའི་ཕྱིར། ཡིན་རེ་བ། ད་དེ་རང་མཚན་གང་ལ་བཞག་རྒྱུ་རེད་མ་གཏོགས་བཀག་ན་འགྲིག་ཡོད་མ་རེད་བ། རང་མཚན་ཡིན་པ་བཀག་ན་འགྲིག་ཡོད་མ་རེད་བ། ད་མི་གཅིག་གིས་བརྗོད་རྟོགས་པར་བྱ་བྱས། བུམ་འཛིན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་ཁོ་རང་མཚན་རེད་མི་འདུག་སང་ཨ་ཚད་ཁོ་རང་མཚན་ཡིན་པ་ཁོ་གཅིག་བཀག་ཡོང་དུས་སང་རང་གི་མཚན་ཉིད་ཀྱིས་གྲུབ་མཁན་གྱི་བུམ་པ་ཁོ་ཡང་རང་མཚན་ཡིན་པ་བཀག་བཞག་ནས་དེ་ནི་མཉམ་པོ་ལ་བྱས་ཁོ་གཉིས་ཁག་ཁག་བྱས་ནས་འཇོག་མི་ཤེས་པ་ཆགས་སོང་བ་རེད་ཅེས། རེད་བ། དེ་ཡིན་དུས་ག་རེ་ཆགས་སོང། རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་སྣང་བའི་སྣང་བ་ཁོ་རང་བཏགས་པ་སྤྱི་མཚན་དེ་དང། རང་གི་མཚན་ཉིད་ཀྱིས་གྲུབ་པའི་བུམ་པ་གཉིས་པོ་དེ་སོ་སོ་ནས་འཇོག་ཤེས་མ་སོང་ང།

ད་གང་ཟག་སོ་སོའི་གར་དགོས་ད་ལྟ་འདིས་འཇོག་མི་ཤེས་མཁན་དེ་གིས་ག་རེ་བྱས་པ་རེད་ཟེར་ན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་ཁོ་རང་མཚན་ཡིན་པ་བཀག་དུས་ཙམ་པ་རང་མཚན་ཡིན་མཁན་གྱི་བུམ་པ་ཁོ་ཡང་རང་མཚན་ཡིན་པ་ཁེགས་ནས་མཉམ་པོར་བར་འཇོག་མི་ཤེས་པ་བྱེད་ཁག་ཁག་འཇོག་མི་ཤེས་པ་བྱེད་ད་ཡང་ཕྱོགས་གཅིག་ནས་རང་གི་མཚན་ཉིད་གྲུབ་པའི་བུམ་པ་དེ་རང་གི་མཚན་ཉིད་གྲུབ་པ་ཡིན་པ་བཞག་གར་འགྲོ་དུས་ད་དེ་ནི་རྟོག་པ་ལ་བུམ་པ་མ་ཡིན་པ་ལོག་པ་ན་མདོར་བསྡུས་ན་བུམ་པའི་དོན་སྤྱི་ཁོ་རེད་ད་འོ་ཁོ་ཡང་ད་རང་གི་མཚན་ཉིད་གྲུབ་ཀྱི་འདུག་བསམ་ནས་བུམ་པ་རེད་འདུག་བསམ་བྱེད་འོ་འཇོག་མ་ཤེས་པ་ཡིན་པའི་ཕྱིར། འོ་འདུག་ཟེར་ད་འདི་གཉིས་ཀ་ལོ་བརྒྱ་རེད་ཕར་ཚུར་བརྒྱ་ནི་ཟེར་རེད་སྐད་ཆ་མང་པོ་བཤད་ན་མ་བཤད་ན་ཐུགས་ཀྱི་མ་ཡིན་རྟོག་པ་ལ་བུམ་པ་མ་ཡིན་པ་ལོག་པར་སྣང་བ་རང་གི་མཚན་ཉིད་གྲུབ་པ་བཀག་པ་ན་རང་གི་མཚན་ཉིད་གྲུབ་པའི་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་ཡང་ཁེགས་ནས་ཁེགས་ཡན་བར་ཡིན་པ་ཁེགས་ཟེར་ན་རང་མཚན་ཡིན་པ་ཁེགས་ནས་སྤྱི་མཚན་ཙམ་དེར་སླེབས་འགྲོ་ཆེད་དུ་བྱས་འཇོག་མི་ཤེས་པར་འགྱུར་ལ་བྱས་ད་ཚུར་ཡང་ཚུར་བུམ་པ་མ་ཡིན་པ་ལས་ལོག་པར་སྣང་བའི་རང་མཚན་ཡོད་པ་ཟེར་དུས་བུམ་པ་ཁོ་རང་རེད་ཡང་དེ་བུམ་པ་ཁོ་རང་རེད་བུམ་པ་མ་ཡིན་པ་ལས་ལོག་པར་སྣང་བའི་རང་མཚན་ཡོད་པར་བསྒྲུབས་པ་ན་ཟེར་དུས་ན་བུམ་པ་མ་ཡིན་པ་ལས་ལོག་པ་སྣང་ལོག་པར་སྣང་བའི་རང་མཚན་ཧོ་ཟེར་ཏེ་དེའི་ནང་ལ་ཁ་སང་གི་བུམ་པ་ཡང་བཞག་ཟེར་བ། འོ་དེ་ཚུར་བསྒྲུབ་པར་འགྱུར་བ་ན་བུམ་པ་མ་ཡིན་པ་ལས་ལོག་པར་སྣང་བའི་རང་མཚན་ཡོད་པར་བསྒྲུབ་པ་ན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་ཁོ་ཡང་རང་མཚན་རེད་བཞག་བསམ་ནས་འོ་འོ་གྲུབ་པས། ད་མ་ཁེགས་ཟེར་ཚེ་ཁོ་རང་མཚན་ཡིན་པ་མ་ཁེགས་པ་བྱས་ནས་རང་གི་མཚན་ཉིད་གྲུབ་པར་ཁས་ལེན་དགོས་ལ། རྟོག་པས་བཏགས་ཙམ་དུ་འཇོག་མི་ཤེས་པར་འགྱུར། ད་འདི་བྱེད་ཡང་དུ་ད་རེད།

བུམ་པ་དེ་ཡང་བུམ་འཛིན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་དེ་རེད་བ། དེ་ལྟར་བུམ་པ་བུམ་འཛིན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་དེ་ལ་ཀུན་རྫོབ་བདེན་པ་སྤྱི་དང་དོན་དམ་བདེན་པ་སྤྱི་གཉིས་ཨ་ཡོད། དེ་གཉིས་ཀ་གང་འཇོག་ཤེས་དགོས་ཕྱིར། འོ་འཇོག་མི་ཤེས་པ་དེ་དག་དེ་རེད་ཅེས། འགྱུར་ཞིང། དངོས་པོར་ཁས་དངོས་པོར་ཁས་བླངས་ན་སྤྱི་དོན་ཡང་དངོས་པོར་ཁས་ལེན་དགོས་པས་ཀུན་རྫོབ་ཙམ་དུ་ཡོད་པ་དང་དོན་དམ་དུ་ཡོད་པའི་ཆོས་གཉིས། གཅིག་ཚད་མས་བཟུང་ན་ཅིག་ཤོས་དེ་ནི་འཇོག་མི་ཤེས་པ་ཆགས་སུན་འབྱིན་བྱ། གཅིག་ཚུར་ཤོག་དེ་ཅིག་ཤོས་སུན་འབྱིན་བྱས་ནས་གང་འདུག་འབའ་ཞིག་ཏུ་འགྱུར་བ་འདི།